ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། WWW།

དེ་ལ་ཡང་ད་ཡང་ནས་ཡང་དུ་བློ་འདྲིས་པ་བྱེད་པ་བློ་གོམས་པ་བྱེད་པ་དེ་ལ་སྒོམ་བྱེད། ད་དེ་འདྲས་ཀྱི་ལྟ་བ་དང་སྒོམ་པ་གཉིས་དང་འབྲེལ་བའི་ཐོག་ནས་ད་ནི་ལུས་དང་སེམས། གཙོ་བོ་ད་ལུས་ངག་ཡིད་གསུམ་ཟེར་གྱི་དེ་དང་འབྲེལ་བའི་སྤྱོད་ལམ་དེ་སྤྱོད་པ། དེ་འདྲས་ཀྱི་རྣམ་གཞག་དང་དེ་ཚོ་ཚང་མ་ལ་ད་ལྟ་སྒོམ་སྤྱོད་གསུམ་ཟེར་ཅིག་ད་དེའི་ནང་ལོགས་ལ

ད་ནང་གསེས་དེ་ཚོ་གསུམ་པོའི་ནང་ལོགས་ལ་ལྟ་སྒོམ་སྤྱོད་གསུམ་སྐོར་དེ། བཀའ་འདི་ལྟར། ཞུ་དགོས་ཡས་ཀྱི་རྒྱུ་མཚན་དེ་ཁོང་ཚོ་འདི་ནི་མང། ཚོམ་བཞག་གི་ཚོད་འདྲ་པོ་བྱས་ནས་ཅིག་གསུངས་འདུག་པས་ག་འདྲས་གསུངས་འདུག་ཟེར་དུས་ཀ་ནི། སྤྱི་བཏང་བྱས་པ་ཡིན་པ་ཡིན་ན། བློ་ཡི་རིགས་དེ་ཚོ་དང་བློ་ལ་རིགས་ནང་གསེས་མི་འདྲ་བ་མང་པོ་ཡོད་པ་ཡིན་ཙང། ཨ་ནི་ཐམས་ཅད་ལོག། རྒྱུ་རྐྱེན་གྱིས་འདུས་བྱས་ནས་སྐྱེས་པའི་ཆོས་ཤ་སྟག་ཅིག་རེད།

གཅིག་པ་གི་ཆ་གཅིག་ཡོད་རེད་དེ་ག་རེ་རེད་ཟེར་དུས་སྐབས་ལ། ཁོ་ལ་སྡུག་བསྔལ་གཅིག་གི་ན་ཟུག་གཅིག་བྱུང་བ་ཡིན་ན་ཁོ་མི་དགའ་བ་གཅིག་རེད། བདེ་སྐྱིད་བྱུང་ན་ཁོ་དགའ་དགའ་མཁན་གཅིག་རེད། དེ་ང་དང་གཅིག་པ་རེད་བསམ་པ་གཅིག་གི་བློ་དེ་འདྲའི་གཅིག་ལ་ཡང་ནས་ཡང་དུ་གོམས་བསྡད་པ་ཡིན་པ་ཡིན་ན་ནམ་ཞིག་ཙ་ན། དེ་འདྲའི་བློ་དེ་གིས་རང་དང་འདྲ་མཚུངས་ཡིན་པའི་རྣམ་པ་དེ་གིས་ག་དུས་ཡིན་ན་བློ་དེ་རང་དང་འདྲ་མཚུངས་པའི་རྣམ་པ་དེ་གོམས་བསྡད་དུས་སྐབས་ལ། གང་གང་ཙམ་ཞིག་ནས་སེམས་ཅན་ག་འདྲ་ཞིག་མཐོང་བ་ཡིན་པ་ཡིན་ན་ཡང། ད་ནས་དེས་བསམ་བློ་མང་པོ་བཏང་མི་དགོས་པ་བྱས་ནས་གོམས་གཤིས་ལྟ་བུ་ཅིག་གི་ཐོག་ནས་ཨ་ནི་དེ་འདྲའི་ཚོར་ཐུབ་ཡག་ཅིག་ཆགས་ཡོང་གི་རེད། དེ་འདྲའི་ཡིན་དུས་སྐབས་ལ། ད་ང་ཚོ་བློ་ཟེར་མཁན་དེ་ལ་གོམས་པ་ཡིན་ན་ག་དུས་ཡིན་ན་དེ་ནས་དེ་ལ་ཕར་འདྲིས་འགྲོ་ཡས་ཅིག་འདྲིས་འགྲོ་ཡས་ཅིག་ད་མདོར་ན་དེ་འདྲའི་ཡིན་དུས་སྐབས་ལ། ད་ཁྱད་པར་ད་ནང་པའི་གཞུང་དེ་གའི་ནང་ལོགས་ལ་ཐོས་པ་དང་བསམ་པ་དང་སྒོམ་པ་གསུམ་དང་འབྲེལ་ནས་ཨ་ནི་ལྟ་བ་དང་སྒོམ་པ་སྤྱོད་པ་གསུམ་གྱི་ཐོག་ནས་དཔྱད་ཡོང་དུས་ག་ནས་ད་ནི་དེ་འདྲའི་ཅིག་གི་ཐོག་ནས་གང་ཟག་ཅིག་གིས། ནང་པ་སངས་རྒྱས་པའི་ཆོས་ཀྱི་རྣམ་གཞག་དེ་གལ་ཏེ་ཉམས་ལེན་ཅིག་བྱེད་ཡོང་དུས་ག་ནས། བློ་དེ་གལ་ཏེ་རིམ་གྱིས་འགྱུར་བ་འགྲོ་རྒྱུ་གཅིག་གསུང་ཡོང་གི་ཡོད་རེད་ད། ཡིན་དུས་ག་ནས་ད་བློ་གཅིག་གིས་རྒྱུན་ལྡན་གང་ཟག་གཅིག་གི་སེམས་ནང་གི་འཆར་སྣང་དང་འདུ་ཤེས་དེ་ཚོ་བྱས་ཏེ་འགྱུར་བ་གཅིག་བཏང་ཡག་ལ། འགྱུར་བ་བཏང་ཡག་གི་ཐབས་ལམ་འདྲ་བོ་དེ་ནང་པ་སངས་རྒྱས་པའི་གཞུང་ལུགས་ནང་ལོགས་ལ་ལྟ་བ་དང་སྒོམ་པ་སྤྱོད་པ་གསུམ་གྱི་ཐོག་ནས། ད་ནས་བློ་དེ་འགྱུར་བ་བཏང་ཐུབ་ཀྱི་འགྱུར་བ་བཏང་རྒྱུ་ཅིག་གསུང་གི་ཡོད་རེད་བྱས་ནས། ད་དེ་འདྲའི་ཅིག་གི་ཐོག་ནས་གང་ལྟར་ང་ཚོའི་རྒྱུན་ལྡན་གྱི་གོམས་གཤིས་ངན་པ་ཡིན་ན་འདྲ་བློ་ཡི་རིགས་དེ་ལ་གོམས་གཤིས་ངན་པ་དེ་གོམས་གཤིས་བཟང་པོ་ཅིག་ལ་ཕར་བསྒྱུར་ཡག་གི་ཐབས་ཤེས་འདྲ་བོ་དེ་ལ་ལྟ་སྒོམ་སྤྱོད་གསུམ་དེ་ནང་པ་སངས་རྒྱས་པའི་ཆོས་ནང་ལ་ཡོང་གི་ཡོད་རེད། དེ་འདྲའི་ཅིག་གི་ཐོག་ལ་ཡང་ད་ང་རང་ཚོས་ཆེད་དུ་གཉེར་ནས་བློ་སྦྱངས་པ་ཡིན་པ་ཡིན་ན། ནང་གི་སེམས་དེ་འགྱུར་བ་བཏང་ཐུབ་ཡག་ཅིག་ནང་གི་སེམས་འགྱུར་བ་བཏང་པ་ཡིན་ན་ཕྱི་ལུས་ངག་གི་རྣམ་འགྱུར་དེ་ཟེར་ན་འདྲ་ཡང་ན་སྤྱོད་པ་ལ་ཡང་འགྱུར་བ་ལས་སླ་པོ་ཆེ་ནས་བཏང་ཐུབ་ཡོད་ཅིག། ཡིན་དུས་ཀ་ལ་ད་ནང་པ་སངས་རྒྱས་པའི་ཆོས་ནང་ལོགས་ལ། གལ་སྲིད་གང་ཟག་གཅིག་གི་བློ། སེམས། ཡང་ན་འདུ་ཤེས་དེ་ཚོ་ད་དེ། འགྱུར་བ་བཏང་ན་འགྱུར་བ་ག་འདྲ་ཅིག་གི་ཐོག་ནས་བཏང་གི་ཡོད་རེད་ཅེས་ནས་དྲིས་སོང་ན། ལྟ་བ་དང་སྒོམ་པ་སྤྱོད་པ་གསུམ་གྱི་ཐོག་ནས་བཏང་གི་ཡོད་རེད་ད་དེ་ཡང་གཙོ་བོ་ད་ལྟ་བ་དང་སྒོམ་པ་གཉིས་ཀྱི་ཐོག་ནས་རེད་བ། དེ་ཡང་དང་པོ་ལྟ་བ་དེ་ངོ་འཕྲད་དགོས་ཡས་ཅིག། ལྟ་བ་དེ་ངོ་འཕྲད་སོང་ན་དེ་གི་དོན་དེ་ཉིད་ལ་བློ་ཡང་དང་ཡང་དུ་འདྲིས་པ་ཡིན་པ་ཡིན་ན་དེ་ནས་དེ་གང་ཟག་ཞིག་ནས་ང་རང་ཚོའི་བློ་ཡིས།

གཞིར་བྱས་ནས་དེ་ལ་དམིགས་པའི་དེ་ནི་འདུན་པ་དང་མོས་པ་ཇི་ལྟར་ཡོད་པ་དེ་འདྲའི་གི་ཐོག་ནས་ཨ་ནི་རང་དང་གཞན་ཕྱི་ནང་གི་ཆོས་དེ་ཚོ་དང་འབྲེལ་བའི་དེ་ཚོ་དང་ད་འབྲེལ་བ་ཟེར་ན་འདྲ་ཤུགས་རྐྱེན་འདྲ་བ་ག་ཚད་ཡོད་མེད་ད་དེ་ཚོའི་ཐོག་ལ་ཡང་ད་ཤུགས་རྐྱེན་ག་ཚད་ཐེབས་ཀྱི་ཡོད་མེད་ཅིག་རང་ཉིད་ཀྱི་ལྟ་སྒོམ་སྤྱོད་གསུམ་ཉམས་ལེན་གྱི་ཐོག་ནས་ད་དེ་འདྲའི་གི་ཐོག་ལ་འགྱུར་བ་གང་འགྲོ་གི་ཡོད་མེད་རྒྱུན་ལྡན་སོ་སོའི་གི་ཕྱི་ནང་གི་ཆོས་དང་རང་དང་གཞན་ལ་ཡང་མཐོང་ཚུལ་འདྲ་བ་ག་ཚད་ག་ཚད་ཡོད་མེད་ཨ་ནི་ཡུལ་ལ་ཡང་ད་འདོད་མི་འདོད་ཀྱི་རྣམ་པའི་སྒོ་ནས་ཞུགས་ཏེ་ད་ལུས་ངག་གི་བྱ་བ་ཁོ། ཨ་ནི་དེའི་གི་རྗེས་སུ་འབྲངས་པ་དང། སེམས་ཀྱི་འཁྱེར་སོ་དང་ལུས་ངག་གི་བྱ་བ་དེ་དག་ལས། རིམ་གྱིས་རང་གི་བློ་ཡི་རྒྱུན་གྱི་གཤིས་ཀ་དེ། ཨ་ནི་དེའི་ཕྱོགས་སུ་འགྱུར་འགྲོ་ཡ་ཅིག། ད་དེ་བཟང་པོའི་ཕྱོགས་ལ་ཡིན་ན་འདྲ་ངན་པའི་ཕྱོགས་ལ་ཡིན་པ་ཡིན་ན་འདྲ་གང་ལྟར་ང་ཚོས།

གསུང་གི་འདུག་བ། ད་ཡིན་ན། དེ་འདྲའི་དཔེ་ན་ང་ཚོས་དཔེ་ཆ་བལྟ་ནས་ཐོག་མ་དཔེ་ཆ་གཅིག་འགོ་ཚུགས་ལ་མ་ཚུགས་ལ་ནས་སྔོན་ལ་རབ་བྱུང་གི་སྡོམ་པ་དེ་ནས་དགེ་ཚུལ་སློང་གི་སྡོམ་པ་བསྙེན་རྫོགས་ཀྱི་སྡོམ་པ་ཞུ་མཁན་མང་པོ་ཡོད་རེད། ད་དེ་ཚོ་དེ་དེ་སྐབས་དེ་དུས་ལ། ལྟ་སྒོམ་གི་ཐོག་ལ་སྦྱངས་པ་གང་བྱས་ཡོད་མ་རེད་གཙོ་བོ་ལུས་ངག་གི་ཀུན་སྤྱོད་དེ་སྡོམ་པའི་ཆེད་དུ་སྡོམ་པ་ལེན་བཞག་པ་ཅིག་རེད་ཡིན་དུས་ཀ་ལ་ད་ལུས་ངག་གི་སྤྱོད་པ་དེ་སྐབས་དེ་དུས་ནས་འགྱུར་བ་བཏང་འགྲོ་གི་འདུག་ཨ་ནི་ལྟ་སྒོམ་གི་གནད་འགག་འདྲ་བ་དེ།

ད་ནི་ལུས་ངག་གི་ཀུན་སྤྱོད་དེ་འགྱུར་བ་འགྲོ་ཡ་དེ་དང། ཐོག་མ་ཉིད་ནས་སྡོམ་པ་བླངས་ནས་ད་ལུས་ངག་གི་ཀུན་སྤྱོད་འགྱུར་བ་བཏང་ཡ་དེ་གཉིས་བར་གྱི་ཁྱད་པ་དེ་དཔེ་ཁྱད་པ་ཆེན་པོ་ཡོད་ས་རེད། གཅིག་དེ་ནམ་ཞིག་ཚེ་ན་ཁོ་ཡང། སྡོམ་པ་དེ་ཤོར་བའི་བཟོ་འདྲ་བོ་གཅིག་གྲྭ་པ་ལོག་པའི་བཟོ་འདྲ་བོ་བྱེད་དུས་ཀ་ཨ་ནི་ཡང་སྤྱོད་པ་དེ་ག་དེ་རང་འཇགས་སྔོན་མ་སྡོམ་པ་མེད་པའི་གནས་སྐབས་སུ་སྤྱོད་པ་རང་འཇགས་ལ་མར་ལྷུང་ཡ་ཡོད་དེ་བ་ཟགས་ཡ་ཡོད་དེ་བ། ཁོ་སྡོམ་པ་གི་གནས་སྐབས་ཁོ་བཅིངས་ནས་བཞག་བཞག་པ་ཙམ་རེད་མ་གཏོགས་ཁོ་ཁྱད་པར་ཅན་དུ

བསྟུན་ནས་དེ་ནས་དེ་འདྲའི་གི་སྒང་ནས་དེ་ནས་བློ་ལ་འགྱུར་བ་འགྲོ་ཚུལ་མང་པོ་ཞིག་གསུངས་ཡོད་རེད། དེ་འདྲ་གསུངས་ཡོད་པ་དེ་དཔེར་ན། རྒྱལ་སྲས་ཆེན་པོ་ཞི་བ་ལྷ་ཡིས། ཨ་ནི་ཀུན་ལས་བཏུས་པའི་ཚིག་ལེའུར་བྱས་པའི་ནང་ལ་ག་འདྲ་ཞིག་གསུངས་ཡོད་རེད་ཟེར་དུས་ག་ལ་ཚིག་རྐང་ཅིག་འདི་དོ། དེ་ཡང། རྟག་ཏུ་དྲན་པས་འགྲུབ། དྲན་པ་ཤིན་ཏུ་གུས་ལས་འབྱུང། གུད་ན་ཞི་བའི་མཆེ་བ་ཉིད། ཤི་བར་བྱེད་ནས་གཏུམ་པོའི་སྐྱོས་བྱས་ནས། དེ་འདྲའི་གསུང་ཡོངས་རྫོགས་དེ་སྒྲོག་གི་ལ། གསུང་དང་རྟ་མགྲིན་ཐན་ལྟ་དེ་བཤམས་ནས་ཁོང་ཚོས་ཀྱི་འགྲེལ་བ་དེ་དཔེ་ཁ་གསལ་བོ་ཅན་དུ་བྲིས་བཞག་འདུག། ག་རེ་བྲིས་འདུག་ཟེར་དུས་ག་ལ། ད་ལུས་ངག་གི་ཀུན་སྤྱོད་དེ་གའི་དེ་བསྡམས་པ་སོགས་ཀྱི་སྒོ་ནས་འགྱུར་བ་འགྲོ་སྟངས་དེ་ག་རེ་ཟེར་དུས་ག་ལ་དཔེར་ན་ང་ཚོས་སྡོམ་པ་འདྲ་ཞིག་བླངས་ནས་དེ་ནས་འགྱུར་བ་བཏང་ཡག་གཅིག་ཡོད་རེད་པ། ཡང་ལྟ་སྒོམ་རྒྱུད་ལ་འཁྲུངས་ནས་འགྱུར་བ་བཏང་སྟངས་གཉིས་ནང་ལོགས་ནས་ད་ད་ལྟ་སྡོམ་པ་རྒྱུད་ལ་སྐྱེས་པའི་ཐོག་ནས་འགྱུར་བ་བཏང་སྟངས་འགྲོ་བ་ནི་དཔེར་ན།

དེ་ལྟར་གཞི་དེ་ཡི་ཕན་མཐོང་བ་ལ་བརྟེན་ནས་དེ་ལ་གུས་པ་དང། གུས་པ་དེ་གིས་དྲངས་པའི་དྲན་པ་སྐྱེས་ན། སྐབས་ཀྱི་དོན་ལུས་ངག་གི་ཀུན་སྤྱོད་བསྡམས་པའི་བྱ་བ་དེ་སྒྲུབ་པའི་བརྩོན་འགྲུས་དེ་ངང་གིས་སྐྱེ་དགོས་རེད་བསྟུན་པ་ཟེར་དེ་ལ། བརྩོན་འགྲུས་ཟེར་གྱི་དོན་དག་དེ་རེད་དོ། བརྩོན་འགྲུས་ངང་གིས་སྐྱེ་གི་རེད་བྱས་ནས་དེ་འདྲ་ཅིག་གསུངས་འདུག་ད་འོ་ན་འདིར་གུས་པ་ཞེས་གསུངས་པ་དེ་གིས་གང་འདྲ་ཅིག་ལ་འཇོག་དགོས་རེད་ཟེར་དེའི་བསླབ་བཏུས་ནང་ལོགས་ལ། དེ་ལ་གུས་པ་ནི་བྱ་བ་རྣམས་ལ་སྙིང་ནས་མངོན་དུ་ཕྱོགས་པ་སྟེ། ཁྱད་དུ་བསད་པའི་གཉེན་པོ་རེད། གུས་པ་ཟེར་ཡ་དེ་བྱ་བ་ཡག་གི་ཕྱོགས་དོན་དང་ལྡན་པའི་བྱ་བ་གཅིག་གི་ཕྱོགས་ལ་ཡ། ཨ་ནི་སྙིང་ནས་མངོན་དུ་ཕྱོགས་པ་དང་སྙིང་ནས་དེ་ལ་ཡ་ད་འདོད་པ་སྐྱེས་པ་དེ་འདྲས་ཅིག་ལ། ཡོང་དུས་ག་ལ། དེ་འདྲས་ཀྱིས་གུས་པ་ཟེར་ཡ་དེ་དང་སྙིང་ནས་མངོན་དུ་ཕྱོགས་པ་ཟེར་ཡ་དེ།

བླ་མ་དང་ནི་འགྲོགས་པ་ལས་ཞེས་པའི་སྐབས་སུ། དྲན་པ་སྐྱེ་བའི་རྒྱུ་རྐྱེན་གཞན་ཡང་དེ་འདྲས་ཅིག་གསུངས་ཡོད་དོ། ད་སྔོན་གྱི་ནང་པའི་སེམས་ཁམས་སྨྲ་བ་རྣམས་ཀྱིས་བློ་ཡི་འགྱུར་བ་དེ་འདྲས་ཅིག་གིས་བཏོན་ནས་དེ་ནས་གཞི་ནས་ཕྱི་ཡི་ལུས་ངག་གི་ཀུན་སྤྱོད་ལ་འགྱུར་བ་འགྲོ་ཚུལ་དང། རྒྱུན་རིང་པོ་ལ་འཇགས་པའི་གོམས་གཤིས་རྣམས་ཀྱིས་བློ་སྦྱངས་པ་ལས་བསྒྱུར་ཐུབ་པར་བཞེད་པའི་རྒྱུ་མཚན་དང།

བྱང་ཆུབ་ཀྱི་སེམས་གང་བ་པ་དང་བྱང་ཆུབ་ཀྱི་སེམས་ཀྱི་ཀྱི་རྩི་འདྲ་བ་བ་ལྕགས་འདྲ་བའི་ཁྲིམས་ཕུད་ཀྱི་སེམས་ནང་ལ་བཞག་ཐུབ་པ་ཡིན་ན་བྱུང་མ་ཐག་གི་ལུས་ངག་གི་ཀུན་སྤྱོད་དེ་ག་དེ་འགྱུར་བ་འགྲོ་ཡག་ཅིག། ད་དེ་འདྲའི་ཅིག་ཡོད་པ་རེད་ད་དེ་ཚོའི་སྐོར་དེ། ཨ་ནི་བསླབ་པ་ཀུན་ལས་བཏུས་པ་དང་སྤྱོད་འཇུག་དེ་གའི་ནང་ལོགས་ལ་གསལ་པོ་ཅིག་གསུངས་ཡོད་པ་རེད་ད་འདིར་ཁོང་ཚོས་ཟུར་ཙམ་ལས་རྒྱས་པ་ཅིག་ཁོང་ཚོས་མ་བྲིས་སོ་ཟེར་ནས། ཨ་དགེ་བཤེས་ལགས་ཚོས་དེ་འདྲའི་ཅིག

སློབ་སྦྱོང་གནང་འདོད་ཡོད་པ་ཡིན་ན་འདི་གའི་ནང་གཟིགས་ཡག་ཡོད་པ་ཅིག་ད་ད་ལྟ་ཞུས་ཙང་འདི་གས་ནི་ལྟ་སྒོམ་སྤྱོད་གསུམ་གྱི་སྐོར་དེའི་ངོ་སྤྲོད་གནང་པའི་སྐབས་ལ་རྒན་ལགས་ཀྱིས་ང་ཚོར་ཞིབ་ཚགས་པོ་ཞེ་དྲག་ཅིག་འགྲེལ་བཤད་ཅིག་གནང་སོང་ད་བློ་རིག་ཐམས་ཅད་འདི་གས་ཡིན་པས་ན་རྒྱུ་རྐྱེན་གྱིས་བསྡུས་པ་ཅིག་དང་ཨ་ནི་བློ་ལ་འགྱུར་བ་བཏང་བའི་ཐབས་ལམ་དེ་ནི་ལྟ་སྒོམ་སྤྱོད་གསུམ་ཡིན་པ་ད་སེམས་རྒྱུད་ལ་འགྱུར་བ་བཏང་བྱས་དེ་ནས་ནི་ལུས་ངག་ལ་འགྱུར་བ་འགྲོ་ཡག་དང་འདི་གས་ཀྱི་ད་རྣམ་པ་འདི་གས་མང་པོ་ཅིག་ངོ་སྤྲོད་གནང་སོང་ད་སྤྱིར་བཏང། ཡང་ཅིག་གིས་དེང་དུས་ཀྱི་སེམས་ཁམས་རིག་པའི་ཐོག་ནས་ད་མི་གཅིག་གི་ཀུན་སྤྱོད་ལ་འགྱུར་བ་བཏང་དགོས་ཡོད་པ་ཡིན་ན་དེ་ཡང་ང་ཚོའི་ཅིག་གི་ནང་པའི་གཞུང་ནང་ལོགས་ལ་གསུངས་པ་དང་ཡང་ཁྱད་པར་ག་འདྲ་ཅིག་ཡོད་ན། ཨོ་རེད། ཨ་སྒྲོལ་དཀར་ལགས་ད་འདི་སེམས་ཁམས་རིག་པའི་ཐོག་ནས་ད་དེང་རབས་ཀྱི་སེམས་ཁམས་རིག་པ་ཟེར་དུས་ག་ལ་མང་ཆེ་བ་ཅིག་ནུབ་ཕྱོགས་པའི

ཕ་གི་གི་ད་ཕྲུ་གུ་དེ་གི་གཤིས་རྒྱུད་དེ། ཁོ་ཕ་གི་ལ་གཅིག། ང་ཚོའི་དེ་ཨིན་ཇི་ཚིག་ལ fix ཟེར་གི་རེད་ཕ་གི། འབྲི་ཡག་འདྲ་བོ་གཅིག་ཕ་གི་བརྟན་པོ་འདྲ་བོ་བཟོ་ཡག་ལ། སྐབས་དེ་དུས་ལ་ཧ་ཅང་གི་ད། ལྟོས་གྲུབ་ཆེན་པོ་ཡོད་བསྡད་པ་གཅིག་ཁོར་ཡུག་གི་ཐོག་ནས། དཔེ་ཆ་གི་ན་ཕ་མ་གཉིས་ག་འདྲ་ཡོད་མེད། ཕྲུ་གུ་དེ་འཚར་ལོངས་བྱུང་ས་གི་མི་ཚང་དེ་གི་ག་འདྲ་ཡོད་མེད། ཕྲུ་གུ་དེ་རྒྱུན་གཏན་ཕྱི་ལོགས་མི་དང་འདྲིས་ས་དང་སློབ་གྲྭ་འགྲོ་ས་དང་གཡས་གཡོན་ལ་ཐུག་འཕྲད་བྱེད་ས་དང་མིག་གིས་མཐོང་ས་དང་ཁ་ལག་ག་རེ་ཟ་ས་དང་ཨ་ནེ་ལྟད་མོ་ག་རེ་བལྟ་བ་དང་སྒྲ་ག་རེ་གོ་གི་ཡོད་མེད་དང་ད་ནི་ལུས་ལ་ཡང་འཇམ་རྩུབ་ཀྱི་ཚོར་བ་ག་འདྲ་ཡོད་མེད་བྱས་དང་དེ་འདྲའི་གི་ཁོར་ཡུག་ནང་ལོགས་ལ་ཕྲུ་གུ་དེ་གི་སེམས་ཁོང་ལ། འགྱུར་བ་འགྲོ་ཡ་དང་སེམས་ཁོང་གི་གཤིས་ཀ་དེ་ཕར་ཕ་གི་ལ། ལྷུ་འདྲ་ཞིག་ཕར་འདྲིལ་ཡ་དེ་སྟབས་དེ་སྲས་དེའི་ནང་ལོགས་ལ་ཧ་ཅང་གི་གལ་ཆེན་པོ་ཆགས་ཡོད་རེད། ལོ་ལྔ་སླེབས་ཚར་ན་དགའ་རབ་གཅིག་གི་དེ་ནས་བརྟན་པོ་ཆགས་འགྲོ་གི་ཡོད་རེད། ཡིན་དུས་ག་ལ། དེ་བརྟན་པོ་དེ་ཆགས་ཚར་ཟེར་དུས་ག་ལ་དེ་ནས་དེ་ནས་བཟུང་སྟེ་འགྱུར་བ་གཏང་རྒྱུ་མེད་བསྡད་པ་དེ་འདྲའི་རྩ་ནས་མ་ཡིན་པ་བྱས་འགྱུར་བ་གཏང་རྒྱུ

གལ་སྲིད་ཁོར་ཡུག་གི་ཐོག་ནས་འགྲེལ་བཤད་རྒྱག་ས་མེད་ས་ཀྱི་མཚམས་ནས་ངོས་ནས་བལྟས་ཡོང་དུས་ག་ལ་ཡང་རིགས་རྫས་གྱི་ཐོག་ནས་གང་ཟག་གི་གཤིས་རྒྱུད་ལ་ཐུན་མོང་མ་ཡིན་པའི་ཁྱད་པར་བཟོས་ཡོད་པ། ད་དེ་འདྲའི་རྣམ་བཞག་མང་པོ་ཅིག་བཤད་བསྡད་པའི་ནང་ལོགས་ནས། ད་ཚན་རིག་ནང་ལོགས་ལ་ནམ་རྒྱུན་གང་ཟག་ཅིག་གི་གཤིས་རྒྱུད་དཔེ་ཆ་བཞག་ན་གང་ཟག་དེ་ཨ་ནི་ཁོང་ཁྲོ་ཚ་བོ་ཡོད་བསྡད་པ། གང་ཟག་དེ་ད་ནི་རང་འདོད་ཚ་བོ་ཡོད་བསྡད་པ།

ད་དེ་འདྲིའི་དཔེ་མཚོན་མང་པོ་ཡོད་རེད་དཔེ་ཆ་མཁན་ན་བཟའ་ཚང་གཉིས་ལ་མཚོན་པ་ཡིན་ན་བཟའ་ཚང་དེ་གཉིས་ཁོ་གཉིས་གཅིག་གིས་གཅིག་གཅིག་འགྱུར་བ་གཏང་རྒྱུའི་བསམ་པ་གཅིག་གིས་ཐོག་མའི་ཀུན་སློང་དེ་འདྲ་གི་མེད་པ་ཡིན་པ་ཡིན་ན་ཡང་ལོ་མང་པོའི་རིང་ལ་ཁོ་གཉིས་མཉམ་དུ་བསྒྲིགས་ནས་ཐོག་གཅིག་ནས་འཚོ་བ་སྐྱེལ་འགྲོ་དུས་ག་ལ་སྐྱེས་དམན་དེ་ཡིན་པ་ཡིན་ན་ཁོ་རང་སྔོན་མ་ཆང་ས་མ་རྒྱག་སྔོན་གྱི།

གསུང་ཆོས་ཞུ་ཡོང་མཁན་གྱི་རྒན་རྒོན་སྤོ་བོ་རྨོ་མོ་རྐྱང་རྐྱང་ཡིན་པ་ཡིན་ན་ཡང་དེ་ཚོ་ལ་ཅིག་འགྱུར་བ་ཅིག་བཏང་ཐུབ་མི་ཐུབ་བལྟས་ནས་ཅིག་བྱང་ཆུབ་ཀྱི་སེམས་དང་ཅིག་ངེས་འབྱུང་གྱི་ཕན་ཡོན་འདྲ་བོ་ཅིག་བཤད་བཤད་བཤད་བཤད་ཁོ་འགྱུར་བ་གཏང་ཡག་རྩིས་རྒྱག་དགོས་པ་རེད་དེ། ཡིན་ན་ཡང། དངོས་གནས་བྱས་ན་དེ་འདྲའི་བཤད་དུས་བཤད་ས་དེ། ལོ་ལྔ་མན་ཆད་ཀྱི་ཕྲུ་གུ་དེ་ཚོ་གྲས་ལ་བཤད་པ་ཡིན་ན། ཧ་ཅང་གི་མི་ཚེ་ཁོ་རང་ལ་འགྱུར་བ་ཆེན་པོ་བཏང་ཐུབ་རེད་ཟེར་གྱི་ནས་དེ་མི་དོ། དེ། ལོ་ཡར་ཆེན་པོ་སླེབས་ཚར་དུས་སྐབས་ལ་ང་ཚོའི་ཀླད་པའི་དབང་རྩ་དེ་ཁོ།

དབང་རྩ་གསར་པ་དེ་འདྲའི་སྐྱེ་ཡོང་གི་འདུག་ཟེར་གྱིན་ད་དེ་འདྲའི་གི་རྣམ་བཞག་ཡང་ཚད་ཅིག་རྙེད། ད་རེད་དེ་ཡིན་ནའི་དབང་རྩའི་གསར་པ་སྐྱེ་ཡོང་གི་འདུག་ཟེར་དེ་ཡང་དེ་ནང་ཆོས་ཁོ་ནའི་སྐད་ཆ་རེད་མི་འདུག། དེ་ཡི་དབང་རྩའི་སྤྱི་བཏང་ཚན་རིག་གི་ལྟ་སྟངས་འདྲ་པོ་དེ་ཕྲུ་གུ་སྐྱེ་ཚར་ནས་བཟུང་སྟེ་ཀླད་པའི་ནང་གི་དབང་རྩའི་གི་གྲངས་ཀ་དེ

ལགས་སོ་ལགས་སོ། བྱས་ཙང་ད་ང་རང་ཚོའི་གཞུང་ནང་ལོགས་ལ་ཡིན་པས་ན་དེ་ལས་ལྷག་པའི་ད་ཞིབ་ཚགས་པའི་ནི། ལུགས་སུ་ངོ་སྤྲོད་ཅིག་གནང་ཡོད་རེད་ལ། ནི་རྒན་ལགས་ད་ད་ལྟ་ཏག་ཏག་ང་ཚོ་ལྟ་སྒོམ་སྤྱོད་གསུམ་གྱི་ལྟ་སྐོར་ལ་ངོ་སྤྲོད་ཞུ་དུས་ཕྱག་དེབ་འདི་ནང་ལོགས་ལ་མུ་མཐུད་གོང་ལ་ནི་བསླབ་བཏུས་དང་སྤྱོད་འཇུག་གི་ནང་ལོགས་ལ་ཞིབ་ཚགས་པ་ཅིག་ཡོད་པ་ཅིག་ངོ་སྤྲོད་གནང་ཡོད་ལ་དེ་ནས་མུ་མཐུད་བྱས་ནི་ལྟ་སྒོམ་སྤྱོད་གསུམ་ལས་བྱས་སྤྱིར་སྒོམ་ཞེས་པ་དེ་ཡིན་པས་ན་ག་འདྲ་ཟེར་མིན་འདི་གི་མར་རིམ་པས་ཅིག་བྱས་ཡང

སྐྱིལ་ཀྲུང་བཅས་མིག་བཙུམ་ནས་བསྡད་བསྡད་པ་ཙམ་ལ་ད་ང་ཚོས་སྒོམ་དེ་གོ་བའི་ས་མ་རེད། སྒོམ་ཟེར་ཡ་དེ་དོན་དག་དཔེར་ན་གནས་ལུགས་གང་དང་གང་ཤེས་པ་དེ་འདྲི་གཅིག་གི་ཐོག་ལ་ཡ་སེམས་པ་དེ་ལ་ཡང་དུ་ཡང་དུ་ཕར་འདྲིས་པར་བྱས་ཏེ་གཅིག་སེམས་པ་དེའི་ཤུགས་སུ་ཡང་དུ་ཡང་དུ་བཏང་བསྡད་པ་དེ་འདྲི་གཅིག་ལ་ཡ་ད་སྒོམ་ཟེར་གི་རེད། ཡིན་དུས་ད་ལྟ་དེ་ད་ལྟ་བའི་ལས་ཚིག་དེ་རེད་དོ་ད་ཀ་རེ་འདི་ཡིས་ཨ་ནི།

ལྷག་མཐོང་དེ་དཔྱད་སྒོམ་ལ་བཞག་སྟེ་གཅིག་གི། ད་དེ་འདྲ་ཡིན་པ་ཡིན་ན་ཡང། འཇོག་སྒོམ་ལ་ཞི་གནས་དང་དཔྱད་སྒོམ་ལ་ལྷག་མཐོང་ཡིན་མི་དགོས་དེ་ཡོང་དགོས་ཀྱི་མ་རེད། ཞི་གནས་ཁོ་རང་འཇོག་སྒོམ་ལ་བཞག་གི་ཡོད་ན་ཡང་འཇོག་སྒོམ་ཡིན་ཚད་ལ་ཞི་གནས་བཞག་དགོས་ཀྱི་མ་རེད། ལྷག་མཐོང་དེ་དཔྱད་སྒོམ་ལ་བཞག་གི་ཡོད་པ་ཡིན་ན་ཡང་དཔྱད་སྒོམ་ཡིན་ཚད་ལ་ལྷག་མཐོང་བྱས་ནས་གོ་དགོས་ཀྱི་མ་རེད།

བསམ་གཏན་གྱི་གནས་དེ་ཚོ་གྲས་ལ་ཡང་གོང་མ་ཟེར་གྱི་ཡོད་རེད། ད་ང་རང་ཚོས་ཀྱི་གོང་མའི་བསམ་གཏན་གྱི་གནས་དེ་ཚོ་གྲས་ཀྱི་ལྷ་ཡི་གནས་དེ་ཚོ་གྲས་ལ་ཡང་ད་ཡོན་ཏན་ཆེན་པོ་ཡོད་བསྡད་པ་དེ་ཚོ་ཚེ་བརྟན་པ་ནད་མེད་པ་ནམ་ལོ་ཞེ་སོགས་པ་ཡོད་བསྡད་པ་ད་དེ་འདྲིའི་གི་ཡོན་ཏན་མང་པོ་བསམ་ནས་སྒོམ་ནས་དེ་འདྲི་བྱས་པ་ཡིན་ན་ཡང་ད་ནི་མཚན་ཉིད་རྗེས་དཔྱད་ཀྱི་སྒོམ་པ་ཟེར་བྱས་ནས་ད་དེ་འདྲིའི་གི་སྒོམ་པ་དེ་སྒོམ་པ་དེ་ལ་སྒོམ་ལུགས་སྒོམ་སྟངས་དེ་ལ་ད་སྒོམ་ཡག་གི་བློ་དེ་གི་རྣམ་པ་དེ་ལ་རིགས་མི་འདྲ་བ་མང་པོ་ཡོད་པ་ཡིན་ཙང་དེ་འདྲི་བཞག་ཆོག་རེད། དེ་ཡང་ཡང་བདེན་བཞི་མི་རྟག་པ་སྒོམ་པ་ལྟ་བུ་ད་ཡ་བསྒོམ་བྱའི་དོན་ག་རེ་ཡིན་པ་ཡིན་ན་ཡང་དེ་ཡུལ་དུ་བྱས་ནས་སྒོམ་པའི་དོན་རྣམ་སྒོམ་པ། སྙིང་རྗེ་སྒོམ་པ་ལྟ་བུའི་གང་གིས་སྒོམ་པའི་བློ་དེ་ཉིད་སྙིང་རྗེའི་ངོ་བོར་བསྐྱེད་ནས་སྒོམ་པ། ད་དེ་འདྲ་ཡོད་རེད་ཟེར་བྱས་ནས། བློ་ཡི་སྒོམ་ལུགས་སྒོམ་སྟངས་དེ་ལ་དེ་ཡང་གཙོ་བོ་དེ། ད་ནི། བློ་དེ་གི་ངོ་བོ་ལ་བསྐྱེད་ནས་སྒོམ་པ་དང་འཛིན་སྟངས་ཀྱི་ཡུལ་དུ་བྱས་ནས་སྒོམ་པ། རྗེས་མཐུན་གྱི་ཐོག་ནས་སྒོམ་པ་ད་དེ་འདྲ་གི་ཡོད་རེད། ད་དེ་ཡང། སྒོམ་གྱི་དམིགས་པ་བཞག་ཡོང་དུས་ག་ནི་དེ་ཡང། ད་ཉན་ས་ནང་ལོགས་ལ། དེ་ལ་དམིགས་པ་གང་ཞེ་ན་ཟེར་མཁན་ཅིག་འདུག་ག། ད་དེ་ལ་རྣམ་པ་གཙོ་བོ་བཞི་བཞག་པ་རེད། དམིགས་པ་དེ་ལ་ཡང་ད་རྣམ་པ་བཞི་བཞག་པ་རེད། རྣམ་པ་བཞི་དེ་ག་རེ་རེད་ཅེས་དྲིས་སོང་ན། ཨ་ནི་ཁྱབ་པའི་དམིགས་པ་ཟེར་གཅིག། སྤྱད་པ་རྣམ་པར་སྦྱོང་བའི་དམིགས་པ་ཟེར་གཉིས། མཁས་པའི་དམིགས་པ་ཟེར་གསུམ། ཉོན་མོངས་རྣམ་པར་སྦྱོང་བའི་དམིགས་པ་ཟེར་གཅིག་བཞི། ཨ་ནི་ཅེས་བཞག་པ་རེད།
ད་དེ་ཚོ་གྲས་དེ་ག་རེ་དང་ག་རེ་ཡོད་མེད་ཟེར་ཡ་དེ། ད་ནི

ཨ་ནི། བཞག་པ་དེ་ལ་ཡང་ད་ཚུལ་གཉིས་ཐོག་ནས་ཡོད་རེད། ད་དེ་ཡང་གང་ཟག་གི་རིགས་མི་འདྲ་བ་དེ་དག་སོ་སོ་ལ་སྒོམ་གྱི་དམིགས་པ་མི་འདྲ་བ་ལ་བརྟེན་ནས་བློ་ཡི་འགྱུར་བ་ཨ་ནི་ཆེས་ཆེ་བ་འགྲོ་ཚུལ་གྱི་སྒོ་འགྲོ་ཚུལ་སོགས་ཀྱི་ཨ་ནི་ཐོག་ནས་སྒོམ་གྱི་རྣམ་གཞག་བཤད་ཡོང་དུས་ག་ལ་གང་གིས་སྒོམ་པའི་གང་ཟག་བྱེད་པ་པོ་དེ་བཤད། གང་སྒོམ་པའི་དམིགས་པ་བསྒོམ་བྱའི་ཡུལ་དུ་བྱེད། ཇི་ལྟར་སྒོམ་པའི་ཚུལ་ཟེར་དེ་གང་ཟག་དེ་གི་ད་ག་འདྲ་སེ་སྒོམ་དགོས་ཡོད་རེད་ཟེར་ཅིག།

ཧ་ལམ་གཅིག་གི High School ད་སློབ་གྲྭ་འབྲིང་ནས་མཐོ་རིམ་འཛིན་གྲྭ་བར་ལ་སློབ་གསོ་འབྲས་དང་འདེད་གསུམ་གྱི་ད་དམིགས་བསལ་ཡང་རྒན་ལགས་ང་རང་ཚོ་ནི་གྲྭ་སའི་ནང་ལོགས་ལ་གྲྭ་པ་ཟེར་མཁན་ཚོས་ད་འདི་གའི་ཐོག་ལ་ཉམས་ལེན་གནང་བ་འདི་འདྲས་ཀྱི་ཐོག་ནས་ཡང། ཀུན་སྤྱོད་ལ་འགྱུར་བ་ཕྱིན་པ་དང་སློབ་གྲྭའི་ནང་ལོགས་ཆ་བཞག་པའི་ནང་གཅིག་ཀུན་སྤྱོད་ལ་འགྱུར་བ་ཕྱིན་པ་ཡང་གཅིག་གི་བསམ་བློར་འགྱུར་བ་ཤུགས་ཆེན་པོ་ཕྱིན་པ་རྒན་ལགས་ཀྱིས་དངོས་སུ་གཟིགས་པ་ར་དག་འདི་འདྲས་ག་འདྲས་རེ་གཅིག་བྱུང་ན་ཡིན་ན།

ཚུལ་གླེང་བ་ཡིན་པ་ཡིན་ན། དཔེར་ན་ངས་ད་ལྟ་བར་དུ་ང་ཚོའི་སྤྱི་ཚོགས་ནང་ལོག་འཚོ་བ་སྐྱེལ། དེ་ཡང་གཙོ་བོ་སློབ་གཉེར་བྱེད་ས་དེ་གདན་ས་ལ་ཡོད་དུས་ག་ལ་གདན་ས་ནང་ལོག་ལ། དེ་འདྲའི་སྤྱི་ཚོགས་ལ་འགྱུར་བ་འགྲོ་བ་ཅིག་མཐོང་རྒྱུ་ཨེ་འདུག་མི་འདུག་བྱས་ནས་དྲིས་ཡོང་ན། ད་ཕྱི་ལོགས་ནས་གཙོ་བོ་བལྟས་དུས་ག་ལ་སྔོན་མ་ཁོ། སྙིང་རྗེ། དང། དེ་འདྲའི་གི་པའི་བྱམས་བརྩེ་དང་སྙིང་རྗེ་དེ་འདྲའི་གི་ཡོད་མ་རེད་དེ་དེང་སང་ཁོའི་བྱམས་སྙིང་རྗེ་ཡོད་ངེས་ཞེས་པ་ཅིག་ཆགས་འདུག་ཟེར་ཡ། ད་དེ་འདྲའི་གི་འགྱུར་བ་དེ

བློ་དེ་གོམས་འདྲིས་ལ་བརྟེན་ནས་དེ་ཤུགས་དྲག་པོ་སྐྱེ་ཡི་འདུག་ད་བློ་དེ་དཔེ་ཚད་ལ་སོང་ནས་སེམས་ཅན་གཞན་ལ་ཡང་དེ་ལྟ་བུའི་ད་བློ་ཕར་བཀོད་ནས་ད་ནི་གཞི་ནས་སྙིང་རྗེ་སྐྱེ་ཡོད་ཅིག། ད་ནི་གཞི་ནས་བྱང་ཆུབ་ཀྱི་སེམས་སྐྱེ་ཡོད་ཅིག། བྱང་ཆུབ་ཀྱི་སེམས་ཟེར་དེ་ལ། རྣམ་གྲངས་གཉིས་བྱས་ནས་རྩོལ་བཅས་དང་རྩོལ་མེད་གཉིས་བྱས། རྩོལ་བཅས་ཀྱི་གནས་སྐབས་སུ་ཆེད་དུ་མངགས་ནས་བསྒོམ་དགོས་ཡོད་ཅིག། རྩོལ་མེད་གནས་སྐབས་སུ་ཆེད་དུ་མངགས་ནས་མ་བསྒོམ་ན་ཡང། ངམ་ངམ་ཤུགས་ཤུགས་ཀྱིས་ག་དུས་ཡིན་ན་རྒྱུད་ལ་སྐྱེ་ཡོང་ཡོད་ཅིག།

ལོངས་སུ་ཞུས་ཙང་ད་གང་ལྟར་ཅིག་སློབ་སྦྱོང་བྱས་པ་ཡིན་ན་དེ་ག་ལ་ནི་འགྱུར་བ་འགྲོ་ཡ་ཡོད་པ་ཅིག་ད་ད་ལྟ་ང་ཚོ་ཡང་དུམ་བུ་འདི་ནང་ལ་ཡིན་ན་ལྟ་སྒོམ་སྤྱོད་གསུམ་བྱེད་བྱེད་ཞུ་གི་ཡོད་དུས་བློའི་རིགས་ད་ཐམས་ཅད་དེ་ག་ཡིན་པས་ན་རྒྱུ་རྐྱེན་གྱིས་བསྡུས་པ་དང་ནི་དེ་ག་ལ་ད་སེམས་རྒྱུད་ལ་འགྱུར་བ་འགྲོ་ཡ་ཡོད་པ་ཅིག་ཟེར་གསུངས་དུས་དེ་ག་ད། ཞིབ་ཚགས་པོ་གཅིག་གིས་ནི་ད་ཕྱག་དཔེ་ཁག་ནང་ལོགས་ལ་འགྲེལ་བཤད་གཅིག་གི་སྐྱོན་ཡོད་རེད་ཞུ་ཙང་ང་རང་ཚོ་གཅིག་གིས་སློབ་སྦྱོང་བྱས་པ་ཡིན་པས་ན་སོ་སོ་སྒེར་གྱི་ངོས་ནས་ཞུས་པ་ཡིན་ན་ཡང་སེམས་ནི་ཞི་དུལ་པོ་གཅིག་གི་ཆགས་ཡ་དང་སེམས་ཞི་དུལ་པོ་སེམས་ལྷོད་ལྷོད་གཅིག་གི་ཆགས་པ་ཡིན་པས་ན་ཨ་སེམས་ནང་ལོགས་ལ་དགའ་ཚོར་གྱི་རྣམ་པ་དེ་རང་བཞིན་གྱིས་སླེབས་བསྡད་ཡ་དེ་འདྲའི་མང་པོ་གཅིག་གིས་ད་གཅིག་ལ་གཅིག་བརྟེན་གྱི་འབྲེལ་བ་གཅིག་གི་རེད་ལ་ད་ད་ལྟ་ང་ཚོ་ཡང་ནི་རྒན་གོ་དྭགས་བསོད་ནམས་དབང་ཕྱུག་ལགས་ནས

འདོད་རྔམ་དེ་ཚོའི་ཐོག་ནས་སེམས་འཁྲུགས་ཡོང་གི་ཡོད་པ་ཡིན་ཙ་ན་དེའི་གཉེན་པོ་བསྟེན་ནས་ཨ་ནི་ཡིད་འཁྲུགས་དེ་ཨ་དེ་སེལ་རྒྱུ་རེད་མ་གཏོགས་དེ་མིན་པའི་ཐབས་མི་འདུག་ཙང་དེ་འདྲ་ཡིན་དུས་ཙ་ན་དེ་རིང་ཁ་སང་དངོས་པོ་ཡར་རྒྱས་ཕྱིན་པའི་ཡུལ་གྲུའི་ནང་ལོགས་ལ་ཡང་སེམས་ཀྱི་དཀའ་ངལ་འདི་ཞེ་པོ་ཤུགས་ཆེན་པོ་རེད་ཤག་དང་དངོས་པོ་ཡར་རྒྱས་ཇི་ཙམ་ཕྱིན་པ་དེའི་ཚོད་ཀྱིས་འདོད་རྔམ་ཆེ་རུ་ཕྱིན། འདོད་རྔམ་ཆེ་རུ་ཕྱིན་པ་དེ་གིས་ཀྱི་སེམས་ཀྱི་བདེ་སྐྱིད་ཀྱི་བསམ་བློ་ཞེ་དྲག་མེད་དུས་ཙ་ན་ཨེ་ནི་སྐྱག་རྫུན་བཤད་ཡ། ཐུབ་ཚོད་བྱེད་ཡ། འོ་ད་མགོ་སྐོར་གཏོང་ཡ། ལྐོག་ཟ་རུལ་སུངས་བྱེད་ཡ་གི་སྤྱོད་པ་དེ་ཚོ་ཚང་མ་འདུག་སེ་ཡོང་བསྡད་ཀྱི་འདུག་པ། ཙང་འདི་འདྲ་ཡིན་དུས་ཙ་ན་ད་ང་ཚོ་འདི་བཤད་ཡ་དེ་གལ་ཆེན་པོ་རེད། ཡིད་ལུས་སྟེང་གི་བདེ་སྡུག་དང། སྒོ་ལྔའི་ཤེས་པ་དང་འབྲེལ་བའི་བདེ་སྡུག་ཟེར་ཡ་དེ་གཅིག་ཡོད་པ་བྱས། ད་འདི་འདྲའི་གི་ཐོག་ལ་སེམས་ཁམས་རིག་པ་འདི་ཞེ་པོ་ཅིག་གལ་ཆེན་པོ་རེད་འདུག་བ། འདི་འདྲ་ཡིན་དུས་བར་སྐབས་ད་ཨ་མི་རི་ཀའི་ནང་ལ་ཡང་ཕལ་ཆེར་ད་ལོ་བཅུ་གྲངས་ཕྱིན་པ་རེད། ཅིག་བྱམས་བརྩེ་སྒོམ་ཡག་རོ། ཚེ་ཕྱི་མའི་སྐད་ཆ་བཤད་དགོས་མ་རེད་ད། འཇིག་རྟེན་བཀོད་པ་པོའི་དཀོན་མཆོག་ད་བཤད་དགོས་མ་རེད། གང་ལྟར་མི་ཡི་མི་ཡི་བརྩེ་བ་དེ་གལ་ཆེན་པོ་ཅིག་ལ་བརྩིས་ནས་དེ་འདྲའི་ཅིག་བྱམས་བརྩེ་སྒོམ་ཡག་དེ་འདྲའི་སློབ་ཁྲིད་རུ་བྱས་བྱས་ཚོད་ལྟ་བྱས་ཡོད་རེད། ལོ་བཅུ་གྲངས་ཕྱིན་པ་རེད་ད། དེ་འདྲའི་ཚོད་ལྟ་དེ་གཅིག་གིས་བདུན་ཕྲག་གསུམ་བཞི་དེ་འདྲའི། ཨེ་ནི། གཅིག་གིས་བྱམས་བརྩེའི་ཕན་ཡོན་ད། གཅིག་དེ་ཚོའི་གྲས་མང། འགྲེལ་བཤད་རུ་བརྒྱབ། དེ་ནས་ཉི་མ་གཅིག་ཉི་མ་རེ་རེ་ལ། གཅིག་ཆུ་ཚོད། ཕྱེད་ཀ་ཙམ་རུ་ཆུ་ཚོད་གཅིག་ཙམ་འདྲ། བྱམས་བརྩེའི་ཐོག་ལ་འདུག་བསམ་བློ་བཏང་ཡག། དེ་འདྲའི་གཅིག་གིས་ཚོད་ལྟའི། ལས་རིམ་རུ་བདུན་ཕྲག་གསུམ་བཞི་དེ་འདྲའི། ཚོགས་བྱས། འདི་བྱེད་དུས་ཙམ་ནས་བདུན་ཕྲག་གསུམ་གྱི་ཚོད་ལྟའི་ལས་རིམ་རུ་འདི་མ་ཚུགས་གོང་ལ། ལས་རིམ་འདིའི་ནང་ལ་ཞུགས་མཁན་གྱི་མི་ཚོས་མི་ཚོ་ལ་ཡང་སྔོན་ལ་ཁྲག་ཤེད་ག་ཚོད་འདུག Blood Pressure ག་འདྲ་འདུག་ཨེ་ནི་སེམས་ནང་ལ Stress དངངས་སྐྲག་ཆ་ཤས་འདི་ག་ཚོད་ཡོད་མེད

ཨེ་ནི་སེམས་ཀྱི་དངངས་སྐྲག Stress དེ་ཞེ་པོ་ཤུགས་ཆུང་འགྲོ་བསྡད་ཀྱི་འདུག་དེའི་འབྲས་བུ་ལ་ཡ་མི་ཁོ་ར་སེམས་པ་སྐྱིད་རུ་འགྲོ་གི་འདུག་སེམས་ལྷོད་རུ་འགྲོ་གི་འདུག། ལགས་སོ་ང་ཚོའི་གསན་མཁན་རྣམ་པ་ཚོས་ད་རིང་གི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།